Hearing no objection it is so decided. སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ནས་འགོ་འཛུགས་ཀྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་གསུམ་བར་གཟའ་འཁོར་གཉིས་ཀྱི་རིང་རྒྱལ་སྤྱིའི་ཡུལ་གྲུ་ཉིས་བརྒྱ་ཙམ་ཞིག་གི་དབུ་ཁྲིད་ཁག་གིས་གཙོས་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་དེ་བཞིན་བཟོ་ཚོང་ལས་ཁང་ཆེ་ཁག་ཁག་གི་འགོ་ཁྲིད་མང་པོས་མཉམ་ཞུགས་གནང་བའི་ཐོག་ནས་རྒྱལ་སྤྱིའི་གནམ་གཤིས་ལྷན་ཚོགས COP ཉི་ཤུ་རྩ་བརྒྱད་པ་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་གསུམ་གཟའ་ལྷག་པའི་ཉིན་མོ་རྒྱལ་ཁའི་ངང་ནས་མཇུག་སྒྲིལ་གནང་ཡོད་པ་རེད། འདས་པའི་ལོ་མང་རིང་ལྷན་ཚོགས་འདི་རིགས་ཐེངས་མ་ཉི་ཤུ་རྩ་བདུན་ཙམ་ཞིག་ཚུགས་ཡོད་པ་དེ་དག་ནང་ས་གོ་ལའི་ཁོར་ཡུག་གནས་སྟངས་ཇེ་སྡུག་ཏུ་འགྲོ་གི་ཡོད་པ་དེ་ཚོའི་སྐོར་ལ་གྲོས་མོལ་མང་པོ་གནང་ཡོད་པ་ནང་ལྟར་ཚ་དྲོད་འགོག་ཐབས་ལས་བྱ་མང་པོ་ཞིག་སྤེལ་ཡོད་འདུག་ན་ཡང་རྡོ་སྣུམ་དང་རྡོ་སོལ་སོལ་རླངས་ལ་སོགས་ཀྱི་བེད་སྤྱོད་མཚམས་འཇོག་དགོས་པའི་སྐོར་གླེང་སློང་བྱུང་བ་ཙམ་ལས་དངོས་སུ་ཚོགས་འདུའི་གྲོས་ཆོད་ནང་འཁོད་ཐུབ་མེད་པ་རེད། ད་ལན་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་འཛམ་གླིང་ཡུལ་གྲུ་མང་པོས་དུག་རླངས་དེ་རིགས་མཚམས་འཇོག་ཡོང་རྒྱུར་སྔར་ལས་ལྷག་པའི་འབད་བརྩོན་ཆེ་བ་གནང་ཡོད་པ་ནང་ལྟར་ལྷན་ཚོགས་ཚུགས་ཡུལ United Arab Emirates གྱི་ཡུལ་དེ་འཛམ་གླིང་ནང་ནས་རྡོ་སྣུམ་དང་སོལ་རླངས་འདོན་སྤེལ་ཚོང་འགྲེམས་བྱེད་མཁན་ཆེ་ཤོས་ཤིག་ཡིན་པ་མ་ཚད་དཀྱིལ་ཤར་མངའ་ཁུལ་དུ་ཨོ་པེག་ཅེས་པ་རྡོ་སྣུམ་འདོན་སྤེལ་བྱེད་མཁན་ཕྱུག་བདག་རྒྱལ་ཁབ་ཁག་གི་ཚོགས་མི་ཡང་ཡིན་པ་སོང་ཙང་ཁོར་ཡུག་དོན་གཉེར་བ་ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་པ་ཟུར་པ་ཨལ་གྷོ་གིས་གཙོས་པའི་རྒྱལ་ཁབ་མང་པོས་ལྷན་ཚོགས་དེ་ཐོག་ནས་མང་མོས་ཀྱི་རེ་བ་དེ་སྐོང་ཐུབ་རྒྱུར་ཐུགས་རེ་དེ་ཙམ་གནང་མེད་པ་རེད། United Arab Emirates ནང་ཚུགས་པའི་ལྷན་ཚོགས་ཐེངས་མ་ཉི་ཤུ་རྩ་བརྒྱད་པ་དེའི་ཐོག་ཁོར་ཡུག་ལ་གནོད་འཚེ་ཆེ་བའི་དུག་རླངས་དེའི་རིགས་བེད་སྤྱོད་མཐའ་གཅིག་ཏུ་མཚམས་འཇོག་ཡོང་རྒྱུར་རེ་བ་བཅངས་པ་ནང་ལྟར་ཐག་གཅོད་བྱུང་མེད་འདུག་ན་ཡང་རིམ་པས་བེད་སྤྱོད་ཉུང་དུ་གཏོང་རྒྱུར་མོས་མཐུན་བྱུང་བ་ད་ལན་ཐེངས་མ་དང་པོ་ཆགས་ཡོད་པ་རེད། ལྷན་ཚོགས་འདིའི་ཐོག་ཁོར་ཡུག་ལ་གནོད་འཚེ་མེད་པའི་ནུས་ཤུགས་རིགས། བསྐྱར་བཟོ་ཡང་བཟོ་བྱ་དགོས་ཁག་དང་དེ་བཞིན་ཞིང་ལས་དང་ཁ་ཟས་རིགས་ཀྱི་མཐུན་རྐྱེན་དང་ནུས་ཤུགས་གསར་དུ་འདོན་སྤེལ་ཇི་ལྟར་བྱ་དགོས་མིན་ཐད་གྲོས་བསྡུར་མང་པོ་ཞིག་བྱུང་ཡོད་པ་རེད། གནམ་གཤིས་ལྷན་ཚོགས་ཉི་ཤུ་རྩ་བརྒྱད་ཀྱི་ཚོགས་གཙོ་སྐུ་ཞབས Sultan Al-Jaber གྱིས་ལྷན་ཚོགས་མཇུག་སྒྲིལ་གནང་བའི་སྐབས་སུ།
Very ambitious goals and objectives and for the first time

ལྷན་ཚོགས་འདིའི་ཐོག་ཡུ་རོབ་མཐུན་ཚོགས་དང་ཨ་མི་རི་ཀ་ལ་སོགས་རྒྱལ་སྤྱིའི་རྒྱལ་ཁབ་བརྒྱ་ཙམ་ཞིག་གིས་གོ་ལ་སྲུང་སྐྱོབ་བྱ་རྒྱུའི་དམིགས་ཡུལ་ཐོག་ནས་རྡོ་སྣུམ་དང་སོལ་རླངས་རྡོ་སོལ་ལ་སོགས་ཀྱི་བེད་སྤྱོད་མཚམས་འཇོག་ཡོང་རྒྱུར་ཤུགས་སྣོན་བརྒྱབ་ཡོད་འདུག་ན་ཡང། ལྷན་ཚོགས་ནང་ཡོད་རྒྱལ་ཁབ་གཞན་པ་ཁག་གིས་མཐའ་གཅིག་ཏུ་བེད་སྤྱོད་མེད་པ་བཟོ་རྒྱུར་འདུན་པ་བྱེད་ཀྱི་མེད་པ་མ་ཟད་སའུ་ཏི་ཨ་ར་པི་ཡ་ལྟ་བུ་རྡོ་སྣུམ་དང་རྡོ་སོལ་འདོན་སྤེལ་བྱེད་མཁན་རྒྱལ་ཁབ་མང་པོས་ས་འོག་གི་ནུས་ཤུགས་དེ་དག་གིས

རྒྱབ་སྐྱོར་བྱེད་མཁན་དང་ངོ་རྒོལ་བྱེད་མཁན་གཉིས་ཀར་མང་པོ་བྱུང་ཡོད་པ་ནང་ལྟར་ཡར་རྒྱས་འགྲོ་བཞིན་ཡོད་པ་དང་དབུལ་ཕོངས་རྒྱལ་ཁབ་མང་པོས་ཁོང་ཚོར་བཟོ་ལས་ཡར་ཐོན་རྒྱལ་ཁབ་ཁག་ནང་ལྟར་རྡོ་སྣུམ་དང་རྡོ་སོལ་རིགས་བེད་སྤྱོད་བྱེད་རྒྱུའི་གོ་སྐབས་ཞེ་དྲག་བྱུང་མེད་པ་སོང་ཙང། དུས་ཚོད་གཅིག་ལ་མཚམས་འཇོག་མ་བྱས་པར་ཁོང་ཚོར་བེད་སྤྱོད་བྱེད་རྒྱུའི་དུས་ཚོད་འཕར་མ་དགོས་ཀྱི་འདུག་ཞེས་དང། ནུས་ཤུགས་འདི་དག་བེད་སྤྱོད་བྱས་པའི་ཐོག་ནས་དེང་སྐབས་དཔལ་འབྱོར་ཡར་རྒྱས་འགྲོ་གི་ཡོད་པའི་སྐབས་འདིར། བེད་སྤྱོད་མཚམས་འཇོག་བྱས་པ་ཡིན་ན་ཁོང་ཚོའི་དཔལ་འབྱོར་གནས་སྟངས་ལ་དོ་ཕོག་ཡོང་གི་འདུག་ཞེས་རྒྱུ་མཚན་འགྲེལ་བརྗོད་བྱས་ཏེ་ནུས་ཤུགས་དེ་དག་བེད་སྤྱོད་མཚམས་འཇོག་བྱ་རྒྱུར་རྒྱབ་སྐྱོར་མེད་པའི་རྣམ་འགྱུར་ཞིག་བཏོན་ཡོད་པ་རེད། འཇིག་རྟེན་ཁམས་ཀྱི་གོ་ལ་སྲུང་སྐྱོབ་ལས་འཆར་དང་འབྲེལ་བའི་སྤྱི་པའི་ལས་འཆར་ཐོག་ལ་ཡང་རྒྱལ་ཁབ་སོ་སོའི་གནས་སྟངས་དང་དགོས་མཁོ་ཁག་ལོགས་ཀ་ཡིན་པའི་ཆ་ནས་ཚོགས་ཆེན་དེ་དུས་ཐོག་མཇུག་སྒྲིལ་མ་ཐུབ་པར་ཉིན་མ་གཅིག་ཕར་འགྱངས་བྱེད་དགོས་བྱུང་ཡོད་པ་རེད། COP ཉི་ཤུ་རྩ་བརྒྱད་པས་མཐའ་མའི་ཐག་གཅོད་ནང་རྡོ་སྣུམ་དང་སོལ་རླངས་རྡོ་སོལ་རིགས་ཀྱི་ནུས་ཤུགས་དེ་དག་མཐའ་གཅིག་ཏུ་བེད་སྤྱོད་མཚམས་འཇོག་མ་བྱས་པར་རིམ་པས་བེད་སྤྱོད་ཉུང་དུ་གཏོང་རྒྱུར་མོས་མཐུན་བྱུང་ཡོད་པ་དེར་མཉམ་འབྲེལ་རྒྱལ་ཚོགས་དང་ཨ་མི་རི་ཀ་ཡུ་རོབ་མཐུན་ཚོགས་ལ་སོགས་རྒྱལ་ཁབ་བརྒྱ་ལྷག་གིས་དགའ་བསུ་ཞུས་ཡོད་པ་རེད། ད་ལྟའི་ཆར་འབྲེལ་ཡོད་ཚང་མས་འགྱུར་འགྲོས་འདི་དག་ཐོག་མོས་མཐུན་བྱུང་བ་ཙམ་ལས་མ་འོངས་ཕྱི་ལོ་ཉིས་སྟོང་བརྒྱ་མེད་ལྔ་བཅུ་ཙམ་ལ་སླེབས་པའི་སྐབས་སུ་དུག་རླངས་འདི་རིགས་ཀྱི་བེད་སྤྱོད་མི་དགོས་པ་བཟོ་རྒྱུའི་ཐབས་ལམ་འཚོལ་ཞིབ་བྱས་ཏེ་ཉིས་སྟོང་བརྒྱ་མེད་སུམ་ཅུའི་གོང་དུ་བསྐྱར་གསོ་ཡང་བཟོ་ཐུབ་རྒྱུའི་ནུས་ཤུགས་ལྡབ་གསུམ་ཙམ་ཞིག་མང་དུ་གཏོང་རྒྱུ་དང་དེ་བཞིན་འཕྲུལ་རིག་གསར་པ་ཁག་ལ་གོམས་འདྲིས་བྱ་དགོས་དེ་རྒྱལ་ཚོགས་ནས་རྒྱབ་སྐྱོར་གནང་གི་ཡིན་ཞེས་གསུངས་ཡོད་འདུག

ད་ལན་གྲོང་ཁྱེར་ཌུ་བྷའི་ནང་གནོད་འཚེ་ཆེ་བའི་དུག་རླངས་འདི་དག་མཇུག་སྒྲིལ་བྱ་རྒྱུའི་ལེའུ་གསར་པ་ཞིག་འགོ་འཛུགས་ཐུབ་ཡོད་པ་འདི་ཐོག་ནས་དུག་རླངས་འདི་རིགས་ཀྱི་བེད་སྤྱོད་མཇུག་སྒྲིལ་བྱ་རྒྱུའི་ལས་འཆར་དེ་འགོ་འཛུགས་བྱུང་ཡོད་གསུངས་བཞག་ད་ཆ་ང་ཚོས་དེའི་གོང་དུ་ཉིས་སྟོང་བཅོ་ལྔ་ལོར་གྲོང་ཁྱེར་པེ་རིས་ནང་གི་ལྷན་ཚོགས་སྐབས་སུ་བཞག་པའི་ཆིངས་ཡིག། Paris Agreement། ཞེས་པ་ཆིངས་ཡིག་དེའི་ནང་གོ་ལའི་ཚ་དྲོད་ཌིག་རི་གཅིག་དང་ཚེག་ལྔ་ལ་སླེབས་རྒྱུའི་ཁས་ལེན་བྱས་པ་དེ་དག་ལག་ལེན་དོན་འཁྱོལ་ཡོང་རྒྱུའི་རེ་བ་ཆེ་རུ་སོང་ཡོད། གནམ་གཤིས་ལྷན་ཚོགས་འདི་ཐོག་ནས་ཐེངས་དང་པོར་རྡོ་སྣུམ་དང་རྡོ་སོལ་སོལ་རླངས་རིགས་ཀྱི་བེད་སྤྱོད་ཁག་ཉུང་དུ་གཏོང་རྒྱུར་མོས་མཐུན་བྱུང་བ་དེ་དང། གནམ་གཤིས་འགྱུར་ལྡོག་ལ་བརྟེན་ནས་དཀའ་ངལ་འཕྲད་པ་ཚོར་རྒྱབ་སྐྱོར་རོགས་རམ་བྱ་རྒྱུ་དང། དུག་རླངས་ཉུང་དུ་གཏོང་རྒྱུར་དམིགས་པའི་ལས་འཆར་དེ་དག་ལ་གོམས་འདྲིས་བྱེད་པའི་སྐབས་སུ་དབུལ་ཕོངས་རྒྱལ་ཁབ་ཚོར་རྒྱབ་སྐྱོར་རོགས་རམ་བྱ་རྒྱུ་སོགས་འཁོད་ཡོད་པ་རེད། གནམ་གཤིས་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཨལ་ཇཱ་བེར་གྱིས་ལྷན་ཚོགས་མཇུག་སྒྲིལ་གསུང་བཤད་ནང་ཚོགས་བཅར་བ་ཡོངས་ལ་ཐུགས་རྗེ་ཆེ་ཞེས་གསུང་བ་དང་སྦྲགས་ང་ཚོ་ཚང་མས་གོ་ལའི་གནས་སྟངས་དང་གོ་ལའི་སྟེང་གི་འགྲོ་བ་མི་རྣམས་ཀྱི་མ་འོངས་པའི་གནས་སྟངས་ཇེ་བཟང་དུ་གཏོང་རྒྱུར་དམིགས་ཏེ། འབད་བརྩོན་ཤུགས་ཆེ་ཞུས་པ་ཁག་ལ་སྤོབས་པ་བྱ་འོས་པ་ཞིག་ཡིན་ཞེས་གསུངས་འདུག་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་བཞག་པའི་གྲོས་ཆོད་དེའི་ནང་གོ་ལ་སྲུང་སྐྱོབ་དང་འབྲེལ་བའི་ལས་འཆར་གསར་པ་མང་པོ་ཞིག་སྤེལ་དགོས་ཏེ་དགོས་འདུན་བཏོན་པ་ཁག་ལག་བསྟར་བྱ་སྟངས་དང་གྲོས་ཆོད་ཁག་ལ་གོ་དོན་ལེན་སྟངས་མང་པོ་འདུག་ཞེས་སྐྱོན་བརྗོད་བྱེད་མཁན་ཡང་ཡོང་གི་ཡོད་འདུག་ན་ཡང་སྤྱི་ཡོངས་ཀྱི་ཆ་ནས། ཚོད་དཔག་བྱས་པ་ལས་ལྷག་པ་ཞིག་བྱུང་ཡོད་པ་དང། དེའི་གོང་གི་རྒྱལ་སྤྱིའི་གནམ་གཤིས་ལྷན་ཚོགས་ཐེངས་ཉི་ཤུ་རྩ་བདུན་ཚུགས་ཡོད་པ་དེ་དག་ན་མེད་པར་ད་ལན་དུག་རླངས་ཉུང་འཕྲི་བྱ་རྒྱུའི་ལས་འཆར་ཁག་ཁ་གསལ་དུ་གཏོང་ཐུབ་ཡོད་པ་སོང་ཙང་མཉམ་འབྲེལ་རྒྱལ་ཚོགས་དང་ཡུ་རོབ་མཐུན་ཚོགས་ཨ་མི་རི་ཀའི་སྲིད་འཛིན་བྷའི་ཏེན་མཆོག་ནས་བསྔགས་བརྗོད་གནང་ཡོད་པ་རེད། དེ་བཞིན་འདས་པའི་གཟའ་འཁོར་གཉིས་ཙམ་ཞིག་གི་རིང།

ལས་དོན་སྒྲུབ་ཐུབ་ཀྱི་ཡོད་པ་གསལ་པོར་གྱུར་ཡོད། ང་ཚོའི་ངོས་ནས་ནུས་ཤུགས་ཁག་བསྐྱར་བཟོ་ཡང་བཟོ་བྱ་རྒྱུར་དམིགས་ཏེ་གསར་བཟོ་བྱ་རྒྱུ་དེ་གཅིག་པུ་མ་ཡིན་པར་ཕྱོགས་ཕན་ཚུན་བར་གོ་རྟོགས་སྦྱང་བཤད་དང་གོ་ཤེས་བྱས་པ་ཡིན་ན་གནས་སྟངས་ཇི་ཡིན་ལ་མ་ལྟོས་པར་དགེ་མཚན་ལྡན་པའི་ལས་འཆར་སྒྲུབ་ཐུབ་ཀྱི་ཡོད་པ་དེ་ཡང་ལྷན་ཚོགས་འདིའི་ཐོག་ནས་གསལ་པོ་བྱུང་ཡོད་གསུངས་འདུག། གནམ་གཤིས་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པ་དེ་ཡི་གྲུབ་འབྲས་དང་འབྲེལ་བའི་ལེ་ཚན་འདི་དེ་ཡར་མཚམས་འཇོག་ཞུ་བ་ཡིན། ལྷན་རྒྱས་ཚོས་མང་གཙོའི་ལས་རིམ་འདི་གསན་པར་བཀའ་དྲིན་ཆེ་ཞེས་ཚིག་རྗེས་མ་བཅད་ཡོད།